གྲོས་ཚོགས་གོང་མའི་ནང་མངའ་སྡེ་རེ་ལས་འཐུས་མི་བཅུ་གཉིས་དང། Territory། ལས་འཐུས་མི་གཉིས་རེ་བཅས་ཁྱོན་བསྡོམས་འཐུས་མི་བདུན་ཅུ་དོན་དྲུག་ཡོད། གྲོས་ཚོགས་གོང་མའི་ལས་འགན་གཙོ་བོ་ནི་ཁྲིམས་དོན་བསྐྱར་ཞིབ་གནང་རྒྱུ་དེ་ཡིན། ཡང་སློབ་དཔོན Smith ལགས་ཀྱིས་མུ་མཐུད་གསུངས་དོན།

Apart from representing geographical areas of Australia, Government of the Day གྲོས་ཚོགས་འོག་མའི་ནང་ཨོ་སི་ཀྲི་ལི་ཡའི་ས་ཁུལ་ཁྱོན་ཡོངས་ཀྱི་འཐུས་མི་ཡོད་པ་མ་ཟད། གྲོས་ཚོགས་འོག་མའི་ནང་མང་མོས་ཐོབ་མཁན་གྱི་སྲིད་དོན་ཚོགས་པས་ཨོ་སི་ཀྲི་ལི་ཡའི་གཞུང་འཛིན་ཆོག་པ་ཡིན། དེ་ཡང་གཞུང་འཛིན་ཐུབ་པར་གྲོས་ཚོགས་འོག་མའི་ནང་སྲིད་དོན་ཚོགས་པ་དེར་ཁྱོན་བསྡོམས་རྐུབ་སྟེགས་བདུན་ཅུ་དོན་དྲུག་ཐོབ་དགོས་པ་ཡིན། སློབ་དཔོན Smith ལགས་ཀྱིས་འགྲེལ་བརྗོད་གནང་བར།

ཡང་གལ་སྲིད་སྲིད་དོན་ཚོགས་པ་ཆེ་ཁག་གཉིས་ཀ་ལ་གྲོས་ཚོགས་འོག་མའི་ནང་རྐུབ་སྟེགས་གྲངས་གཅིག་མཚུངས་ཐོབ་པ་ཡིན་ན། དེ་ལ Hung Parliament ཞེས་པ་ཡིན། དཔེར་ན། ཕྱི་ལོ་ཉིས་སྟོང་བཅུ་ལོའི་འོས་བསྡུའི་སྐབས་ཚོགས་པ་སུ་ཞིག་ལའང་གཞུང་འཛིན་པར་དགོས་ཡོད་ཀྱི་ཆ་རྐྱེན་རྐུབ་སྟེགས་གྲངས་བདུན་ཅུ་དོན་དྲུག་ཐོབ་མེད་པས་གཞུང་འཛིན་མི་ཐུབ་པ་རེད།

ལྷག་མའི་རྐུབ་སྟེགས་དྲུག་རང་དབང་ཅན་གྱི་འཐུས་མི་དང་ཆབ་སྲིད་ཚོགས་པ་ཆུང་ཁག་གི་འཐུས་མིར་ཐོབ་པ་ཡིན་ན། ཚོགས་པ་ཆེ་ཁག་སུ་གཅིག་ལ་ལྟོས་མེད་ཀྱི་མང་མོས་ཐོབ་མེད་པས་གཞུང་འཛིན་མི་ཐུབ། དེར་བརྟེན་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀྱིས་རང་དབང་ཅན་གྱི་འཐུས་མི་དང། ཆབ་སྲིད་ཚོགས་པ་ཆུང་ཁག་དང་གྲོས་མོལ་གནང་ནས་གཞུང་འཛིན་པར་མང་མོས་ཐོབ་ཐུབ་པ་གནང་དགོས། སྤྱིར་ཨོ་སི་ཀྲི་ལི་ཡའི་ནང་གཏན་འཇགས་སྡོད་མི་བརྒྱ་ཆ་ཉི་ཤུ་རྩ་ལྔ་ཙམ་ཕྱིའི་རྒྱལ་ཁབ་ལ་སྐྱེས་པ་དང། མི་འབོར་ཕྱེད་ཀའི་ཕ་མ་གང་རུང་ཞིག་ཕྱིའི་རྒྱལ་ཁབ་ལ་སྐྱེས་པ་ཡིན་འདུག་འོན་ཀྱང་མི་རིགས་སྣ་མང་གི་རིག་གཞུང་དེ་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ནང་མཚོན་ཐུབ་ཀྱི་མེད་འདུག་ཡང་སློབ་དཔོན Smith ལགས་ཀྱིས་གསུངས་དོན།
སྤྱི་ཡོངས་སུ་འོས་མི་མང་ཆེ་བ་ཕོ་ཡིན་པ་དང་སྔ་ས་ནས་ཆབ་སྲིད་ཀྱི་ཉམས་མྱོང་གང་འཚམ་ཡོད་པ་དེ་བཞིན་དབྱིན་སྐད་ཚད་ལྡན་བཤད་མཁན་ཤ་སྟག་ཡིན། སློབ་དཔོན Fethi Mansouri ལགས་ནི Deakin གཙུག་ལག་སློབ་གཉེར་ཁང་གི་མི་སེར་དང་གོ་ལ་གཅིག་གྱུར་ཉམས་ཞིབ་ཁང་གི་འགན་འཛིན་ཡིན། ཁོང་གིས། སྲིད་དོན་ཚོགས་པ་ཁག་གིས་ཨོ་སི་ཀྲི་ལི་ཡའི་མི་རིགས་སྣ་མང་གི་ཚོགས་སྡེ་ཁག་ལ་ཐུགས་ཕན་སོས་ཆེད་དང་མཉམ་ཞུགས་ཡོང་ཐབས་འབད་བརྩོན་གནང་དགོས་ཞེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་ཆབ་སྲིད་ནང་མི་རིགས་སྣ་ཚོགས་ཀྱི་འཐུས་མི་འོས་འདེམས་གནང་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན། དེ་མེད་ན། སྲིད་དབང་ཡོད་པའི་མི་རྣམས་དང་མི་སེར་དཀྱུས་མའི་བར་འབྲེལ་བ་ཡག་པོ་ཡོང་གི་མ་རེད། ལྷག་པར་དུ་ཕྱི་མི་གཞིས་ཆགས་པ་རྣམས་ཀྱི་སེམས་ལ་ཉེ་བའི་གནད་དོན་མང་པོ་ཞིག་གཞུང་དང་ཁ་གཏད་གཞུང་དེ་བཞིན་སྲིད་དོན་ཚོགས་པ་གཞན་ཁག་གིས་མཐུད་སྦྱར་ནས་གསལ་ཁ་འདོན་ཐུབ་པ་དཀའ་མོ་རེད། འོས་བསྡུའི་ཉིན་མོར་ཨོ་སི་ཀྲི་ལི་ཡའི་མི་སེར་ས་ཡ་བཅོ་ལྔ་ལྷག་ཙམ་གྱིས་འོས་འཕེན་ངེས་རེད། སློབ་དཔོན་མན་སུ་རི་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་མི་སེར་གསར་པ་རྣམས་ཀྱིས་འོས་བསྡུའི་ནང་ངེས་པར་དུ་ཞུགས་པར་སྐུལ་འདེད་གནང་ཡོད།
ཁོང་གིས།
ཨོ་སྟྲེ་ལི་ཡའི་སྤྱི་ཚོགས་དང་མི་འབོར། དཔལ་འབྱོར། རིག་གཞུང་སོགས་གོང་འཕེལ་ཡོང་ཆེད་ཕྱི་མི་གཞིས་ཆགས་པ་ཚོས་ཞབས་འདེགས་ཆེན་པོ་བསྒྲུབས་ཡོད། དེར་བརྟེན་ཨོ་སྟྲེ་ལི་ཡའི་ཆབ་སྲིད་ཀྱི་ལམ་ལུགས་ནང་ཕྱི་མི་གཞིས་ཆགས་པ་ཚོའི་དཀའ་ངལ་ལ་དོ་ཁུར་གནང་མ་ཐུབ་ན་ང་ཚོའི་རྒྱལ་ཁབ་སྤྱི་ཡོངས་ཀྱི་འཕེལ་རྒྱས་ལ་འགོག་རྐྱེན་འཕྲད་ངེས་རེད།